འཁོར་ལོ་བདེ་མཆོག་གི་དཀྱིལ་འཁོར་དུ་སྤྲུལ་པ་ད་དུང་ཡང་མ་བསྡུས་པར་གདུལ་བྱ་ལྷ་དབང་ཕྱུག་ཆེན་པོའི་དཀྱིལ་འཁོར་དེ་རི་རབ་རྩེ་མོ་ལ་པདྨོ་ཡོད་པ་ཡིན་ཙང་དེའི་སྟེང་དུ་དཔལ་འཁོར་ལོ་བདེ་མཆོག་གི་དཀྱིལ་འཁོར་སྤྲུལ་པ་དེ་ཡང་ད་ལྟ་ཡང་མ་བསྡུས་པར་ཐོག་མར་རྒྱུད་གསུངས་སའི་དཀྱིལ་འཁོར་དེ་ཡང་སྤྲུལ་པའི་བཀོད་པ་ད་ལྟ་ཡང་མ་བསྡུས་པར་བཞུགས་པ་ཡིན་ཞེས་རེད། སྤྱིར་རྡོ་རྗེ་འཇིགས་བྱེད་སོགས་རྒྱུད་གཞན་ཕལ་ཆེ་བའི་སྔོན་བྱུང་གི་དཀྱིལ་འཁོར་སྤྲུལ་པ་རྣམས་ད་ལྟ་བསྡུས་ཟིན་པས་མི་བཞུགས་ཀྱང། འཁོར་ལོ་བདེ་མཆོག་གི་དཀྱིལ་འཁོར་སྤྲུལ་པ་ནི་ཕྱིར་བསྡུས་མེད་པར་ད་ལྟའང་རི་རབ་ཀྱི་རྩེ་རུ་དངོས་སུ་བཞུགས།

འོན་ཏེ། ཉི་མ་དུས་རབས་ལ་ལོག་ཞིག་སེམས་དཔའ་ཀུན་ཏུ་བཟང་པོ་སེམས་མ་རྡོ་རྗེ་ཁྱུང་མོ་གཉིས་ཁྲོ་བོ་དང་ཁྲོ་མོའི་སྐུར་བཞེངས་ནས་ལྷ་ལྷ་ཐོད་པའི་དུམ་བུ་དང་ཆུང་མ་རབ་གཏུམ་མ་གཉིས་བཏུལ། ཟིན་ལུས་སེམས་དཔའ་འཇམ་དཔལ་དང་སེམས་མ་སྐུལ་བྱེད་མ་གཉིས་ཀྱིས་ལྷ་ཀེང་རུས་ཆེན་པོ་དང་ཆུང་མ་གཏུམ་མིག་མ་གཉིས་བཏུལ། སེམས་དཔའ་སྤྱན་རས་གཟིགས་དང་སེམས་མ་རིན་ཆེན་སྒྲོལ་མས་ལྷ་ཀེང་རུས་ཅན་དང། ཆུང་མ་འོད་ལྡན་མ་གཉིས་བཏུལ། ད་གཟོད་སོ་སོའི་ཁ་གསལ་ཆགས་རེད་པ། སེམས་དཔའ་སེམས་དཔའ་ས་ཡི་སྙིང་པོ་དང་སེམས་མ་རྡོ་རྗེ་འོད་ཆེན་མས་ལྷ་མཆེ་བ་རྣམ་གཙིགས་དང་ཆུང་མ་སྣ་ཆེན་མ་གཉིས་བཏུལ།

གསུང་གི་སྤྲུལ་པ་བརྒྱད་དེ། འཁོར་ལོ་བདེ་མཆོག་གསུང་གི་སྤྲུལ་པ་བརྒྱད་ཀྱིས་བཏུལ། ཡང་སེམས་དཔའ་ཟླ་བའི་འོད་དང་སེམས་མ། རྒྱལ་མཚན་རྩེ་མོས་ཀླུ་སྟོབས་པོ་ཆེ་དང་ཆུང་མ་འཁོར་ལོའི་ཤུགས་ལྡན་ཀླུ། འོ། ས་འོག་ཏུ་སྤྱོད་པའི་དབང་ཕྱུག་གི་ས་འོག་ཏུ་སྤྱོད་པའི་ཀླུ་བཞི་དང། ལྷ་མ་ཡིན་བཞི་ཡང་རོ་སྟེ་བཏུལ་བ་རེད། ཆུང་མ་འཁོར་ལོའི་ཤུགས་ཅན་མ་གཉིས་བཏུལ། སེམས་དཔའ་རིན་ཆེན་དཔའ་བོ་དང་འོད་དང་སེམས་མ་སོ་སོར་འབྲང་མས་ཀླུ་རིན་ཆེན་རྡོ་རྗེ་དང་ཆུང་མ་དུམ་སྐྱེས་མ་གཉིས་བཏུལ། སེམས་དཔའ་ཉི་མའི་འོད་དང་སེམས་མ། རྨ་བྱ་ཆེན་མོས་ཀླུ་རྟ་མགྲིན་དང་ཆུང་མ་ཆང་འཚོང་མ་གཉིས་བཏུལ།